དུ་ལག་པ་ཚུགས་སྐུམ་རྒྱུ་བ་མ་རེད་ཟེར་ཡ་ད་ཁོ་སྐུམ་ན་ཡང་ང་རང་ཚོ། ཁོའི་ཉེས་མིང་ཁ་ཁོ་རང་ཚོ་ཡང་སྐུམ་ན་ཡང་དུད་འགྲོ་ལ་སྐྱེ་ཡས་སོ་དེ་འདྲའི་རྒྱུ་རང་ཡང་ཉན་ག་ཡག་རེད་ཟེར་ཡ་རེད་གཟུགས་འདི་ཡོང་ཕྱིར་ལག་པ་ཚུགས་པའི་ཁ་དོག་ལ་རྐྱང་བྱས། ཅི་དང་པའི་ལག་པ་དང་ཚུགས་པའི་ཁ་དོག་ལ་རྐྱང་བྱས་ན་དཔེར་ན་དུས་གཅིག་ཏུ་ལུས་ཐམས་ཅད་ས་ལ་ཕབ་ཕྱག་འཚལ་བ་ཁ་ས་དེ་འདུག་ཨ་དབུ་མའི་གོ་བ་དེ་དྲངས་འདུག་མདོ་ཡི་ལུང་འདུག་ཨ་དེ་དེ་ནི་ག་རེ་ཡིན་ན། ཀུན་དགའ་བོ་ལ་དེ་ནི་དེ་དགེ་སློང་འདི་ཡིས་ཨ་ནི